ཁོ་གཉིས་དགའ་ཐག་ཆོད་པ་དང་ག་རེ་ཉོ་དགོས་མིན་གྲོས་བྱས། སེམས་སུ་སྙན་པ་དང་འབྲི་དེབ་ལྒང་བུ་སྒྲུང་དེབ་སོགས་འཁོར།
འོན་ཀྱང་དེ་ཉིན་ཉི་མ་ཤིན་ཏུ་ཚ་བས། ཁོ་གཉིས་ཀྱི་བསམ་བློར་ཆུ་མངར་མོ་དང། འཁྱག་པ་བྱེ་རིལ་སོགས་འཁོར། ཉི་མ་ཚ་བོ་ཡོད་ས་ར། སྒྲོལ་མའི་བསམ་བློ་ནང། ཚ་ལུ་མའི་ཆུ་མངར་མོ་དྲན་པ་དང་ཁ་ནང་ལ་ཆུ་འཁོར། བཀྲ་ཤིས་ཀྱི་མིག་ནང་འཁྱག་པ་བྱེ་རིལ་ཤར་ཡོང་བས་ཁ་ནང་ལ་ཆུ་འཁོར། མཐར་ཁོ་གཉིས་ཆུ་མངར་མོ་ཉོ་རྒྱུར་མོས། མོས་མཐུན་བྱེད་པ་དང། མོས་མཐུན་བྱུང་བ་དང་ཟེར་ར། སློབ་གྲྭའི་ཚོང་ཁང་གི་ཕྱོགས་སུ་ཕྱིན། དེ་སློབ་གྲྭའི་ཚོང་ཁང་གཅིག་ཡ་ཡོད་ས་ར། ཚོང་ཁང་ནང་དུ་ཆུ་མངར་མོའི་རིགས་མང་པོ་མཐོང། ལ་ལ་ནི་ཚ་ལུ་མའི་ཁུ་བ་དང། ལ་ལ་ནི་ཀུ་ཤུའི་ཁུ་བ་ཡིན།

བརླགས་འདུག་ཟེར་ནས་ཚ་གི་ཚི་དེ་ཚ་གི་ཚི་གི་ཆགས་པ་དང་མཐར་ངང་ལག་ཉོ་མ་ཐུབ་པར་སེམས་པ་སྐྱོ་བོའི་ངང་ཕྱིར་ལོག་པ་མཐོང། རྨོ་མོ་དེ་དངུལ་སྤྲད་མ་ཐུབ་ཙང་ད་སེམས་པ་སྐྱོ་བོའི་ངང་ལོག་བསྡད་པ་ཁོ་གཉིས་བཀྲ་ཤིས་དང་སྒྲོལ་མས་མཐོང། སྒྲོལ་མ་དང་བཀྲ་ཤིས་གཉིས་ལ་རྙེད་པའི་དངུལ་དེ